སྦྱོར་བའི་ཆོས་སྦྱོར་ཆོས་སོགས་ཀྱི་སྒོ་ནས་ཚོགས་བསགས་སྒྲིབ་སྦྱང་བྱ་བ་ཡིན། རང་ཚོས་དགེ་བ་བྱེད་ཚད་ཚེ་འདི་པ་ལ་ཤོར་བ་ཕལ་ཆེ་བས་དེ་ལྟར་མ་སོང་བ་གལ་ཆེ། ད་དཀར་པོ་ས་བོན་གྱི་སྟོབས་ཟེར་དེ་སོ་སོ་དགེ་རྩ་བསགས་ཡ། དགེ་བ་བསགས་ཡ། ཚོགས་བསགས་སྒྲིབ་པ་སྦྱང་ཡ་དེ་བྱེད་དཀར་པོ་ས་བོན་གྱི་སྟོབས་ཏེ། གོམས་པའི་སྟོབས་ཟེར་དེ། ད་བྱང་ཆུབ་ཀྱི་སེམས་ལ་གོམས་ནས། གོམས་གོམས་གོམས་ནི་འགྲོ་འཆག་ཉལ་འདུག་སྐབས་ཀུན་ཏུ་བྱང་ཆུབ་ཀྱི་སེམས་གཉིས་འཕེལ་ཐབས་ལ་སྦྱངས་ཏེ་སྒྲུབ་པ་རྒྱུན་མི་ཆད་པར་བྱས་པ་ཡིན། བྱང་སེམས་བདག་ཉིད་ཆེན་པོ་རྣམས་ཀྱིས་རང་ཅག་གི་བློར་མི་ཆུད་ཅིང་ལག་ལེན་དུ་བྱེད་པར་དཀའ་བའི་བྱང་སེམས་ཀྱི་སྤྱོད་པ་མགོ་དང་རྐང་ལག་སྦྱིན་པར་བཏང་བ་སོགས་ཀྱང་བློ་གོམས་པ་ལས་བྱུང་བ་ཡིན་ཏེ་དང་པོར་མི་ཤེས་པའི་ལྕགས་བཟོ་ཤིང་བཟོ་སོགས་ཀྱང་རྗེས་སུ་ཤེས་པ་ན་མི་དཀའ་བ་བཞིན་དུ་རང་གི་ལུས་སྲོག་སྦྱིན་པར་གཏོང་བའང། ཕྱིས་གོམས་པ་ན་སྔོ་ཚོད་སྟེར་བ་ཙམ་དུ་དེ་སྲོག་མགོ་དུ་བ་སྦྱིན་པ་བཏང་བའི་མགོ་དང་རྐང་ལག་སྦྱིན་པ་བཏང་ཡ་དེ་གོམས་སོང་ན་སྔོ་ཚོད་པའི་ཚོད་མ་སྦྱིན་པ་བཏང་བ་རེད་བ་སྟེར་བ་ཙམ་ལས་ལས་སླ་བ་འབྱུང་སྟེ། ད་ལྟ་ང་ཚོས་གི་ཚོད་མ་ཕར་སྦྱིན་པ་བཏང་བ་ལས་བྱང་ཆུབ་སེམས་དཔའ་ཚོ་ཕ་གིའི་བློ་གོམས་ནས་ལུས་སྐུ་ལུས་སྦྱིན་པ་བཏང་བ་ལས་སླ་པོ་ཡོད་རེད། ཞེས་གསུངས་སོ། སྔོན་གྱི་སྐྱེས་ཆེན་འགའ་རེ་ཆིབས་རྟ་ལ་བཅིབས་པ་ན། ཀུན་མཁྱེན་འཇམ་དབྱངས་བཞད་པ་སོགས་ཞབས་ཡ་གཅིག་ཡོབ་ཏུ་བཅུག་ནས། ཅིག་ཤོས་རྒྱབ་ཀྱི་ཡོབ་ལ་མ་ཚུད་པའི་བར་ནའང་ལམ་རིམ་ལ་བཤར་སྒོམ་ཚར་བ་ཡོད་པར་གསུངས་པ་ལྟར་གསུང་རྒྱུན་དེ་འདྲ་ཡོད་རེད། ཞེ་དྲག་གི་བློ་གོམས་སོང་ན་འགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་གྱི་ལམ་གྱི་རིམ་པ་དེ་གོམས་གོམས་གོམས་གོམས་ད་ལྟ་ང་ཚོས་སྒོམ་པའི་སྒང་ལ་ཉི་མ་གཅིག་ལ་ཕལ་ཆེར་བ་མ་ཚར་ལྷོད་ལྷོད་བྱས་པ་ཡིན་ན། འགྲོ་ད་ཡོང་གི་འདུག་བ་འགོར་འགྲོ་གི་འདུག་བ་ད་དེ་གོམས་གོམས་གོམས་གོམས་ན། ཆིབས་པ་ཆིབས་པའི་སྒང་ལ་ཞབས་བི་བགད་རོ་ད་ཡོབ་ན་གཡོན་པ་དེ་ཡོབ་ན་འདུག་སེ་བཞག་རྟ་གི་བགད་རོ་ད་སྒ་གི་ཡོབ་ལ་འདུག་སེ་བཞག་ཨ་ནི་གཡས་པ་དེ་འདུག་སེ་ཕར་རྒྱབ་ལོགས་ཀྱི་ཡོབ་དེ་ལ་མ་སླེབས་པའི་བར་མཚམས་དེ་ལ་ལམ་རིམ་ཚར་ཆ་ཚང་ཅིག་སྒོམ་ཐུབ་ཡག་སྔོན་གི་སྐྱེས་བུ་དམ་པ་དེ་འདྲའི་གསུང་རྒྱུན་ཡོད་རེད།

གྲོང་པ་བུ་གའི་དགོང་གྲངས་ནས་ཡར་སླེབས་སོང་ན་སོ་སོ་ལམ་སང་དེ་ལ་ཅིག་གཞུས་ཟེར་བ་ཡིས་དེ་མ་ཅིག་ཟེར་དེ་ལ་ཅིག་གཞུས་དེ་རེད། ཡང་ཕ་ཕྱོགས་ཀྱི་གྲོང་པ་དེ་སླེབས་སོང་ན་དེ་གས་ཅིག་གཞུས་དེ་པི་ཕ་ཕྱོགས་ནས་ཅིག་དེ་པི་གང་ག་གིས་བའི་ཁྱི་རྐུན་དེ་འབུར་འཇོམས་བྱེད་ཀི་རོགས་དེ་ན་ད་རང་གཅེས་འཛིན་དེ་ཡར་མཆེད་ཡོང་གི་འདུག་ན་ལམ་སང་འབུར་འཇོམས་བྱེད་དགོས་རེད་རང་གཅེས་འཛིན་དེ་མཆེད་མ་བཅུག་ནས་སོ་སོ་ཨོ་དེ་རྣམ་པ་སུན་འབྱིན་པ་རང་གཅེས་འཛིན་གི་སྐྱོན་དེ།

ཐེག་པ་ཆེན་པོའི་སྐུ་དང། སོ་སོ་ཀའི་ད་འདི་ནང་ལ་འདུས་ཏེ་ཡོད་རེ། སྟོབས་ལྔ་ནང་ལ་ཚེ་གཅིག་གི་ད་ཉམས་ལེན་དེ། ད་འདི་ནི་འཆི་ཀ་མའི་སྟོབས་ལྔ་ཟེར་གཅིག་འདུག་བ་ཨ་ནི་སོ་སོ་འཆི་ཀ་ལ་ཀ་ལ་ད་འཆི་རན་པའི་རྟགས་དེ་ཚོ་ཡོང་ཡ་ཡོད་རེ་བ། དེས་བྱས་པའི་ཀ་ལ་འདི་ནི། བློ་སྦྱོང་གི་འཕོ་བ་སྟེ་ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས། དོན་བདུན་མའི་རྩ་བ་དེ་རེད་ཞེས་གསུངས་པ་ཡིན། བློ་སྦྱོང་གི་འཕོ་བ་ལ་ཧིག་དང་ཕཊ་མེད་ཀྱང། བློ་སྦྱོང་གི་འཕོ་བ་དེ་ལ་སྔགས་ལ་བྱེད་ཀྱི་ཡིན་ན་ཧིག་དང་ཕཊ་ཟེར་ཞེ་དྲག་བྱེད་རྒྱུ་ཡོད་རེད་བ། ད་བློ་སྦྱོང་གི་འཕོ་བ་དེ་ལ་ཧིག་དང་ཕཊ་ད་ཡོད་མ་རེད། ཧིག་དང་ཕཊ་ཡོད་མ་རེད་དེ་དེ་འཕོ་བ་གཞན་ལས་འདི་ཟབ་པ་རེད། བློ་སྦྱོང་གི་འཕོ་བ་དེ་ཧིག་དགོས་ཀྱི་མ་རེད་ཕཊ་དགོས་ཀྱི་མ་རེད་གང་བྱས་པའི་གལ་འདི་ཟབ་པོ་ཞེ་པོ་ཅིག་ཡོད་རེད། འཆི་ཁ་མའི་སྟོབས་ལྔའི་ཐོག་ནས་དེ་ནི་སོ་སོའི་རྣམ་ཤེས་དེ་འཕོས་པ་ན།

ད་ད་ལྟ་འཆི་རན་ཁ་ལ་ད་འཆི་ཁ་ལ་ག་དང་ཨ་ནི་བར་དོའི་གནས་སྐབས་ལ་བྱང་ཆུབ་ཀྱི་སེམས་དང་མི་འབྲལ་བ་བྱེད་ཀྱི་ཡིན། བྱང་ཆུབ་ཀྱི་སེམས་བི་གའི་འོ་དེ་འདྲ་བྱས་ནས་འཕེན་པ་དེ་དང། ད་དཀར་པོ་ས་བོན་གྱི་སྟོབས་ཟེར་ཡ་དེ་གང་ལ་ཆགས་ཞེན་ཆེ་བའི་ཀ་ཅས་མཚོན། ཀ་ཅ་ཐམས་ཅད་ཡར་མཆོད་མར་སྦྱིན་བྱེད་ད་སོ་སོ་འཆི་ཁ་ལ་སོ་སོ་ལ་ཅ་ལག་ཡོད་རེད་བ་རྒྱུ་ཅ་ལག་རྒྱུ་ཅ་ལག་ནང་ནས་སོ་སོ་བི་ཆགས་འཛིན་ཆེ་ས་རྩ་ཆེ་ས་འདྲ་པོ་རྩི་ས་བྱེད་རོ་འོ་དེ་ཚོ་དང། དེས་མཚོན་པའི་ཨ་ནི་རྒྱུ་ཅ་ལག་དེ་ཚོ་ཡར་མཆོད་པ་ཕུལ་ས་ཡར་བི་གས་མཆོད་པ་ཕུལ། འོ་ད་ཕར་ངན་སློང་ལ་བི་གས་སྦྱིན་པ་བཏང་ས་ལ་སྦྱིན་པ་བཏང་ནས་བི་གས་དེ་ཚོ་བི་མེད་པ་བྱེད་དགོས་རེད། སྦྱིན་པ་སོགས་ཞིང་ཁྱད་པར་ཅན་ལ་བཏང་བའམ། ཡོ་བྱད་གང་ཡོད་ཕར་འགྱེད་ཚུར་འགྱེད་ཀྱིས་ཨ་ནི་གཏོང་རྒྱུ་བསྔོས་ཏེ། སོ་སོ་གིས་བི་གས་བཏང་ལོང་འདྲ་བ་མ་བྱུང་ན་ཡང་ཨ་ནི་རྗེས་ལ་ཕར་མངགས་ནས། ཡར་ཕུལ་ཡང་ཡར་འཕར་བྱས་ཏེ་འོ་དེ་འདྲ་བྱས་ཏེ་ཆགས་ཞེན་མེད་པར་བྱས་ནས་སོ་སོ་ཆགས་ས་གི་པི་ཀའི་རྫས་འདྲ་བོ་ག་གེ་མེད་པར་བྱས་ཏེ། ཤི་བའི་རྗེས་སུ་གཞན་གྱིས་དགེ་རྩ་བཏང་བ་དང་མི་འདྲ་བ་དེ་ཕན་ཚབས་ཆེ། སོ་སོ་མ་གྲོངས་གོང་ནས་པི་ཀའི་ཡར་མཆོད་མར་སྦྱིན་སྦྱིན་བཞག་སྦྱིན་ཡག་གི་བློ་ཐག་བཅད་ནས་པི་ཀ་བྱས་བཞག་ན། ཨ་ནི་དེ་པི་ཀའི་ཕན་ཚབས་ཆེ་ཡག་ཡོད་རེད། དེ་ལྟར་མ་བསྔོས་ན་ལྷུང་བཟེད་ལ་ཆགས་པའི་དགེ་སློང་ཞིག་སྦྲུལ་དུ་སྐྱེས་པ་སངས་རྒྱས་ཀྱིས་ནགས་སུ་བསྐྲད་པ་ན། དེ་མ་བྱས་ན་དེ་ནི་ལྷུང་བཟེད་འདྲ་པོ་ཅ་ལག་འདྲ་པོ་དེ་རིགས་ལ་སོ་སོ་ཆགས་བསྡད་ན། སྔ་མ་རྒྱ་གར་ལ་པི་ཀའི་དགེ་སློང་ཞིག་གིས་ཨ་ནི་ལྷུང་བཟེད་ཡག་པོ་ཅིག་བྱས་ནས་ལྷུང་བཟེད་དེ་ལ་ཞེ་པོ་ཅིག་ཆགས་ཡོད་པ་འདྲ་ལྷུང་བཟེད་ལ་ཆགས་ཡོད་ཙང་ཨ་ནི་དགེ་སློང་དེ་ལྷུང་བཟེད་དེ་ལ་ཆགས་ཀི་ཆགས་ཀི་ངང་ནས་གྲོངས་ནས་ཨ་ནི་སྐྱེ་བ་ཕྱི་མ་དེ་སྦྲུལ་ལ་ལྷུང་བཟེད་ནང་ལ་སྦྲུལ་ལ་སྐྱེས་པ་རེད། སྦྲུལ་དུ་སྐྱེས་པ། ཨ་ནི་སངས་རྒྱས་ཀྱིས་དེ་ཕར་བསྐྲད་ནས། སྦྲུལ་དེ་ཕར་བཏོན་ནས་ཕྱི་ལོགས་ལ་ཕར། རེད་པ། ད་སངས་རྒྱས་ཀྱིས་ནགས་སུ་བསྐྲད་པ་ན་ཨ་ནི་སྦྲུལ་དེ་ཁོང་ཁྲོ་ཟས་ནས་ཁོང་ཁྲོ་གི་མེ་འབར་ནས། ཨ་ནི་སྦྲུལ་གྱི་ལུས་དེ་ཚིག། བུདྡྷ་ཁོང་ཁྲོའི་འཁྲུལ་ནས་ཁོང་ཁྲོའི་མེས་ནགས་ཚལ་དང་ཁོ་རང་གཉིས་ཀ་ཚིག་སྟེ། དེ་ནས་དམྱལ་བ་ལ་སྐྱེས་སྦྲུལ་དེ། དགེ་སློང་དེའི་སྐྱེ་བ་སྔ་ཕྱི་གསུམ་གྱི་ལུས་མེ་འབར་བ་གསུམ་དུས་མཉམ་དུ་བྱུང། དགེ་སློང་གི་ལུས་དེ་བི་གའི་དུར་ཁྲོད་ལ་མེ་སྤར། དང། སྐྱེ་བ་རྗེས་མ་སྦྲུལ་དེའི་ཁོང་ཁྲོ་གི་མེ་འབར་ནས་ཚིག་པ་དང། སྦྲུལ་དེ་དམྱལ་བ་ལ་སྐྱེས་ནས་དམྱལ་བའི་མེ་གིས་ཚིག་པ་ལུས་གསུམ་མེ་གིས་ཚིག་པ་དུས་མཉམ་དུ་བྱུང་བ་རེད། སངས་རྒྱས་ཀྱིས་གསུངས་པ་རེད། ཡང་གསེར་ས་འོག་ཏུ་སྦས་པ་ལ་ཡིད་ཆགས་པ་ཞིག་སྦྲུལ་དུ་སྐྱེས་ནས། གསེར་སངས་རྒྱས་ལ་ཕུལ་དུ་བཅུག་པས། རབ་དེར་ཡིན། དེ་བཞིན་དུ་རང་གི་ལུས་ལ་ཆགས་ནའང་ད་ཤི་ཁ་ལ་ཁ་ལ་སོ་སོ་གི་ལུས་ལ་ཆགས་ནའང་དེའི་ནང་གི་འབུར་སྐྱེ་བ་ལྟ་བུ་གསུངས་ཏེ། སྔོན་རྒྱ་མཚོའི་འགྲམ་དུ་བུད་མེད་ཀྱི་རོ་ཞིག་ལ་སྲིན་བུ་སྦྲུལ་འདྲ་བ་ཞིག་གིས་ཁ་སྣ་མིག་རྣ་བ་སོགས་སུ་ཕར་ཚུར་ཐལ་དུ་འཛུལ་ཏེ་རོ་དེ་ལ་འཁོར་ནས་སྡོད་པ་ཞིག་ཡོད་པ་སྔར་བུད་མེད་ཅིག་རང་གི་ལུས་ལ་ཆགས་ཏེ་མེ་ལོང་ལ་རྟག་ཏུ་བལྟ་བ་ཞིག་ཤི་ནས་དེ་འདྲ་ཞིག་ཏུ་སྐྱེས་པར་གསུངས་པས་འཆི་ཁར་ཚོགས་གསོག་པ། བྱང་སེམས་འཕེལ་བའི་སྨོན་ལམ་ཤུགས་དྲག་བཅས་བྱས་པ། ད་སྨོན་ལམ་གྱི་སྟོབས་དེ་ཤི་ཁ་ལ་ཁ་ལ་བི་གའི་ཚོགས་གསོག་ནས། བྱང་ཆུབ་ཀྱི་སེམས་བི་གའི་མ་ཉམས་ཡག་དང་འཕེལ་ཡག་གི་དེ་ནས་སྨོན་ལམ་རྒྱག་དགོས་རེད། གཙོ་བོ་ལུས་ལ་མ་ཆགས་པར་བྱས་པ་དོ་གལ་ཆེ། ཡང་གྲྭ་རྐྱང་ཞིག་དངུལ་ལ་ཤིན་ཏུ་ཆགས་པས་ཤི་ནས་སྦལ་པར་གྱུར་ཏེ་དངུལ་དེ་ལ་སྦར་མོས་འཐམ་ནས་བསྡད་པ་ཞིག་ཏུ་སྐྱེས་ཚུལ། འགའ་ཞིག་ནི་ཆགས་པའི་དབང་གིས་འཆི་ཁར་འཆི་ཡང་མི་ཐུབ་པ་ལྟ་བུ་བྱུང་སྟེ། ཨ་མདོའི་གྲྭ་རྒན་ཞིག་ཞག་ལ་ཆགས་ནས་ཤི་དཀའ་བ་བྱུང་བ་ན་གུང་ཐང་འཇམ་དཔལ་དབྱངས་ནས་ཐབས་མཁས་ཀྱིས་དགའ་ལྡན་གྱི་ཞིང་དུ་འདུན་པ་ཐོངས་དང་དེར་ང་ཚོའི་རིགས་གྲྭའི་ཞག་ལས་ཆེས་བཟང་བ་ཡོད་པར་གསུངས་པས་དེ་མ་ཐག་དབུགས་ཆད་ཐུབ་པ་བྱུང། རང་ཅག་ལ་དེ་ལྟར་འོང་ཉེན་ཡོད་པས་ཆགས་སོགས་སྤོང་བ་གལ་ཆེ། ད་སུན་འབྱིན་པའི་སྟོབས་ནི་འཆི་ཁར་བཤགས་སྡོམ་སྟོབས་ཆེན་བྱས་པ་སྟེ། དུས་རྒྱུན་ནས་བི་གའི་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་རེད་ལྷག་པར་དུ་བི་གའི་ཤི་ཁ་ལ་ཁ་ལ་ནས་བཤགས་པ་བྱས་ནས་གསང་སྔགས་པ་ཡིན་ན་དབང་ཞུ་མྱོང་མཁན་དང་ད་དེ་འདྲས་ཡིན་ན་ཨ་ནི་བདག་འཇུག་ལེན་ཡོད་བ་དང་ཤི་ཁ་ལ་ཁ་ལ་ཡར་ངོ་མར་ངོ་གི་བི་གའི་བདག་འཇུག་འདྲ་པོ་དེ་ཚོ་ལེན། དེ་ནས་དབང་བསྐྱར་ནས་ཡང་ན་བླ་མ་བཞུགས་ཡོད་ན་བླ་མའི་མདུན་ནས་དབང་ལེན། དབང་དབང་བསྐྱར་ནས་ཞུས་ཏེ། ད་བླ་མ་བཞུགས་མེད་ན་ཨ་ནི་སོ་སོའི་ལས་རུང་བཏང་ནས་བདག་འཇུག་བླང། འདིར་ལྕགས་གཉིས་ཞུས་ཏེ་བྱང་སྡོམ་སྔགས་སྡོམ་སོར་ཆུད་པར་བྱས། དེ་མིན་ཡང་བཤགས་སྡོམ་གང་ནུས་ལེགས་པར་བྱས། འདི་ནི་སྤྱིར་དུས་རྒྱུན་དང། དུས་རྒྱུན་ལ་དེ་འདྲ་བྱེད་དགོས། ལྷག་པར་འཆི་ཁར་ཤིན་ཏུ་གནད་ཆེ་ཟེར། དེ་ལྟར་མ་བྱས་ན་འདིས་བསྒྲིབས་ནས་དག་ཞིང་སོགས་སུ་འགྲོ་ཆོག་ཆོག་ཡིན་ཡང་འགྲོ་མི་ནུས། སྨོན་ལམ་གྱི་སྟོབས་ལ་འདི་ནི་དག་ཞིང་སོགས་ལ་སྨོན་པ་མིན་གྱི། སྨོན་ལམ་གྱི་སྟོབས་ཟེར་ཡ་དེ། འདི་ནི། དག་ཞིང་སོགས་ལ་སྨོན་པ་མིན་གྱི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སྡིག་སྒྲིབ་རང་ལ་སྨིན་པ་དང་བྱང་ཆུབ་ཀྱི་སེམས་སྐྱེ་བའི་སྨོན་ལམ་འདེབས་པ་ཡིན། སྨོན་ལམ་གྱི་སྟོབས་ཟེར་ཡ་དེ་བྱང་ཆུབ་ཀྱི་སེམས་སོ་སོའི་རྒྱུད་ལ་སྐྱེ་ཡ་དང་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་དེ་རང་ལ་སྨིན་པར་ཤོག་ཟེར་སྨོན་ལམ་རྒྱག་ཡ་དེ་རེད། ད་གོམས་པའི་སྟོབས་ཟེར་ཡ་དེ་གོམས་པའི་སྟོབས་ནི་དུས་རྒྱུན་དུ་བྱང་ཆུབ་ཀྱི་སེམས་ལ་གོམས་འདྲིས་བྱས་ཏེ་བྱས་ན། ཨ་ནི་འཆི་ཁར་ཡང་བློ་གོམས་པའི་སྟོབས་ཀྱིས་བྱང་སེམས་སྒོམ་བཞིན་པའི་ངང་ནས་ཨ་ནི་འཕོ་ཐབས་བྱེད་པ་སྟེ་དེ་ལས་ལྷག་པར་བྱར་མེད། ད་བྱང་ཆུབ་སེམས་ཀྱི་སེམས་བསྒོམ་བཞིན་པའི་ངང་ནས་སོ་སོའི་ཚེ་འཕོས་པ་ཡིན་ན། ད་འཕོ་བ་དེ་ལས་ལྷག་པ་ཡོད་མ་རེད། དེ་ལས་ལྷག་པའི་འཕོ་བ་མེད་པ་རེད། ད་ཤི་ཁ་ལ་ཁ་ལ་སྤྱོད་ལམ་ག་འདྲ་བྱེད་དགོས་རེད་བསམ་ན་སྤྱོད་ལམ་ནི་སྟོན་པ་ཐུགས་རྗེ་ཅན་མྱ་ངན་ལས་འདའ་སྐབས་བཞིན་དུ་སྤྱོད་ལམ་གཞོགས་གཡས་ས་ལ་ཕབ་ནས་སེང་གེའི་ཉལ་ཐབས་ཀྱིས་འཕོ་བ་དེ། འོ་ད་སྤྱོད་ལམ་འདི་བི་གའི་སེང་གེ་ཉལ་ཐབས་བྱས་ནས་འཕོ་ཡ་དེ་གསུངས་པ་རེད།

འོ་འདིར་སེང་གེ་གཉའ་ཐབས། སྤྱོད་ལམ་གཞོགས་གཡས་ས་ལ་ཕབ་ནས་སེང་གེའི་ཉལ་ཐབས་ཀྱིས་འཕོ་བ་སྟེ་འདི་ཙམ་གྱིས་ཀྱང་དག་ཞིང་འདི་ཙམ་ཟེར་སྤྱོད་ལམ་འདི་ཙམ་གྱིས་ཀྱང་དག་ཞིང་དུ། བགྲོད་པ་ལ་དེ་ནི་ཆེས་ཆེ། སྤྱིར་ན་སྐྱེས་བུ་ཆུང་ངུ་ལྟ་བུ་ནི་སྐྱབས་འགྲོའི་ངང་ནས་ཚེ་འཕོ་ཡ་དང། སྐྱེས་བུ་ཆེན་པོ་ནི་བྱང་ཆུབ་ཀྱི་སེམས་སྒོམ་བཞིན་དུ་འཕོ་བ་སོགས་དགོས། དེས་དག་ཞིང་དུ་བགྲོད་ལུགས་མེད་སྙམ་ན། དེ་ངེས་པར་ཡོད་དེ། འཆད་ཁ་བ་འདའ་ཁར་ཟེར། དགེ་བའི་བཤེས་གཉེན་འཆད་ཁ་བ་དེ་སྐུ་མྱ་ངན་ལས་འདའ་ཁ་ལ་ཁ་ལ་ཨ་ནི་ཉེ་གནས་ལ་ཞབས་ཕྱི་ལ་གསུངས་ནས་མཆོད་པ་ལ་མཆོད་པ་ལ་འུར་ཤོམས་དང། མཆོད་པ་ལ་འུར་ཤོམས་ད་མགྱོགས་པོ་མགྱོགས་པོ་བྱས་མཆོད་པ་བཤམས་ཤོག་གསུངས་རེད། ངས་སེམས་ཅན་ཐམས་ཅད་ཀྱི་དོན་དུ་མནར་མེད་དུ་འགྲོ་བར་མོས་ཀྱང་ང་ཕེ་ཁེ་སེམས་ཅན་ཐམས་ཅད་ཀྱི་དོན་དུ་དམྱལ་བ་མནར་མེད་ལ་འགྲོ་སྙིང་བྲོ་གི་འདུག་ཟེར་བ་དང། ཡིན་ན་ཡང་ད་འགྲོ་ས་མ་རེད་ཟེར་ཏེ་དག་པའི་སྣང་བ་རང་ཤར་སྡོད་ཀྱི་འདུག་གསུངས་རེད་ཡར་འགྲོ་ཡང་མར་འགྲོ་སྙིང་བྲོ་དུས་ག་ལ་མར་མ་འགྲོ་བ་བྱས་དག་པའི་སྣང་བ་ཤར་ད་མཆོད་པ་བཤམས་མཆོད་པ་བཤམས་གསུངས་རེད་དག་ཞིང་གི་སྣང་བ་ཤར་བྱུང་གསུངས་པ་དང་དགེ་བཤེས་པོ་ཏོ་བས་ཀྱང་དེ་བཞིན་དུ་མཛད། སྔར་མ་སྨད་གཉིས་ཆུས་ཁྱེར་བའི་ཚེ། ཨོ་ད་ཨ་ནི་གཉིས་ཀ་ཕན་ཚུན་སེམས་བཟང་པོ་བསྐྱེད་པས། ཆུ་ནང་ལ་ཕར་མཉམ་དུ་འཐམས་ནས་གཅིག་གིས་གཅིག་ལ། རོ། ད།

དེ་ཙམ་སེམས་བཟང་པོ་བསམ་བློ་བཏང་ནས་བང་ཆེན་པ་ཞིག་སེམས་བཟང་པོ་སྐྱེས་ཏེ་ཆུར་མཆོངས་ཀྱང། ཆུར་མཆོངས་པ་རེད། ཁོ་ཤི་ན་ཤི་བསམ་ད། མཆོངས་ཀྱང་ཨ་ནི་ཁོ་མ་ཤི་བར་འཇའ་ཟུག་པ་བྱུང་ཟེར་དེ་ལབ་དུས་པས་འཇའ་ཟུག་ནས་པས་བང་ཆེན་པ་དེ་ཕར་ཚུར་ལན་འཁྱེར་འགྲོ་དེ་ནི་མིའི་གཡོག་པོ་དེ། སེམས་བཟང་པོའི་ཐོག་ལ་ཆུ་ལ་མཆོངས་པ་སྒང་ལ་མ་ཤི་བ་བྱས་ཏེ་འཇའ་ཟུག་པ་རེད། བྱུང་བ་ལྟར་སེམས་བཟང་ཚུལ་ཁྱད་པར་ཅན་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་གསལ་བཏབ་ན་ནི། གནས་བཟང་པོར་སྐྱེ་བ་ཐེ་ཚོམ་མེད། ང་ཚོའི་ཧིག་དང་ཕིག་ཟེར་བའི་འཕོ་བ་ལ་གལ་ཆེར་བྱེད་ཅིང། ད་དེ་སྐད་གྲགས་རེད་ཅེས་པ་དང། ཧིག་དང་ཕིག་གི་འཕོ་བ་དེ་ལ། འཕོ་བའི་རྟགས་ཐོན་པ་ལ་རྩ་བ་ཆེ་བར་བརྩི་ཡང་ཟེར། དམིགས་པ་གང་ཡང་མེད་པར་ཧིག་མང་པོ་སྦྱར་ན། སྤྱི་གཙུག་ཏུ་འཕོ་རྟགས་ཐོན་པ་སོགས་དེ་འབྱུང་གི་རེད་པ་ད་ཁོ་རླུང་གི་ཡིན་ཙང་ཧིག་ཧིག་ཟེར་མང་པོ་བསགས་བསྡད་ན་འདི་དོད་ཡོང་བ་འདྲ་པོ་འདི་ནས་རྣག་འཛག་ཡ་འདྲ་པོ་དང་འོ་ན་འདི་སྒང་ལ་འདི་ནས་རྣག་འཛག་ཡའི་ཁུང་འདྲ་པོ་ཆགས་ནས་ཨ་ནི་དེ་སྒང་ལ་འདི་རྩྭ་ཐུར་བཙུགས་ན་ཟུག་འགྲོ་ཡ་འདྲ་པོ་དེ་འདྲས་ཡོང་གི་ཡོད་རེད་ཧིག་ཧིག་ཧིག་ཧིག་ལབ་བསྡད་ན་ཨ་ནི་རེད་པ་ད་འདི་གི་དེ་རེད་རླུང་གི་འགྲོ་སྟངས་གཅིག་གི།

ཨ་ནི་ཤི་གོ་རེད། འཕོ་བ་དངོས་གནས་པས་མ་ཤི་གོང་ནས་འཕོ་བ་སྤར་ཐུབ་ཉེན་ཡིན་ན་འཕོ་བ་སྤར་ནས་ཨ་ནི་མི་དེ་འཆི་སྲིད་འགྲུབ་གོ་རེད་པ་དང་འཆི་སྲིད་འགྲུབ་གོ་རེད་པ་དེ་རེད། བྱས་ཙང་འཕོ་བ་སྤར་ཡ་དེ་གང་བྱུང་མ་བྱུང་དངོས་གནས་པས་ཀའི་རྟགས་ཐོན་པ་འདྲ་བོ་བྱས་ཐུབ་ཉེན་རྟོགས་པ་ཡོད་ཉེན་གཅིག་ཡིན་པ་ཡིན་ན་ཕ་རོལ་པོ་ལ་འཕོ་བ་སྤར་ཡ་དེ་དང་ཨ་ནི་སོ་སོ་སོ་སོ་འཕོ་བ་སྤར་ཡ་དེ་གང་བྱུང་མ་བྱུང་སྤར་ཆོག་མ་རེད། འཆི་ཁ་ལ་ཁ་ལ་འཆི་སྲིད་ཁ་ཐུག་ལ་སྤར་དགོས་མ་གཏོགས། ཨ་ནི་མི་བསད་ཡག་གི་ཉེས་པ་ཡོང་ཡག་གི་ཉེན་ཁ་ཡོག་རེད། དེ་ལ། འཕོ་བའི་རྟགས་བྱེད་ས་དེ་ལ་བེ་གཟབ་གཟབ་མང་པོ་བྱས་སྡོད་དགོས་གི་འདུག་པ་སྔགས་གི་ཧིག་དང་ཕིག་ཁ་ཐུག་ལ། ཐེག་ཆེན་འཕོ་བའི་ད་ལྟ་འདི་ལ་དེ་འདྲའི་གི་ཉེན་ཁ་ག་གེ་ཡོག་མ་རེད་བྱང་ཆུབ་གི་སེམས་སྒོམ་བཞག་ན་འོ་དེ་རེད། དམིགས་པ་གང་ཡང་མེད་པ་ཧིག་མང་དུ་བྱ་ན་སྤྱི་གཙུག་ཏུ་འཕོ་རྟགས་ཐོན་པ་སོགས་འབྱུང་བས་དེ་རླུང་གི་འཕྲུལ་ཡིན་པ་ལས་དེ་ཙམ་ངོ་མཚར་ཆེ་རྒྱུ་མེད། བློ་སྦྱོང་གི་འཕོ་བ་ལ་ཧིག་དང་ཕིག་མེད་ཀྱང་འཕོ་བ་ཐམས་ཅད་ལས་ཟབ་ཤོས་འདི་ཡིན་པས་འཕོ་བ་གཞན་ཉམས་སུ་བླངས་ཀྱང་འཆི་ཁར་ངན་སོང་གི་སྐྱེ་སྒོ་ཁེགས་མི་ཁེགས་ཐེ་ཚོམ་རེད། ཐེ་ཚོམ་ཡོད་པ་རེད་པ། སོ་སོ་མ་ཤི་གོང་ནས་པའི་འཕོ་བ་སྤར་ནས་མགོ་ལ་བི་གི་རྩྭ་ཐུར་ཟུག་དེ་གས་ཡོད་ནས་ཤི་རན་ཁ་ལ་ཁ་ལ།

བྱང་ཆུབ་ཀྱི་སེམས་ཀྱི་ཐོག་ནས་འདི་ནས་འཆི་འཕོས་པ་ཡིན་ན་ངན་སོང་ལ་མི་སྐྱེ་བ་ཐག་ཆོད་པ་རེད། ས་ཀི་སུའི་ལུས་ཡིན་ན་གཅིག་པ་རེད། གསུངས། ས་ད་དོན་ཚན་ལྔ་པ་བློ་འབྱོངས་པའི་ཚད། ད་ཨ་ལེ། དེ་རིང་དེ་བཞག། ད་དེ་ནི་བི་གའི།

སྐོར་འདྲ་བོ་ངེས་འབྱུང་སྐྱེད་ཡག་གི་སྐོར་དེ་ཚོ་སྔོན་འགྲོ་རེད། ངེས་འབྱུང་འཁོར་བ་ལ་ངེས་པར་འབྱུང་ཡག་ད་དངོས་གཞི་དེ་ལ་བྱང་ཆུབ་ཀྱི་སེམས། ལམ་གཙོ་གསུམ་ནང་ནས་ངེས་འབྱུང་དེ་སྔོན་འགྲོ་བྱས་ངེས་འབྱུང་གི་སྐོར་འདྲ་ད་དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་བ་རེད་བྱང་ཆུབ་ཀྱི་སེམས་སྦྱོང་བ་ལ་དེ་ནི་ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བ་དོན་དམ་བྱང་ཆུབ་ཀྱི་སེམས་སྦྱོང་བ་གཉིས། ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་ལ། ཨཱ་ནི་བི་ཀའི་སྦྱོང་སྟངས་དེ་ལ་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སྦྱོང་ཡག་བདག་གཞན་མཉམ་བརྗེའི་སྒོ་ནས་སྦྱོང་སྟངས་གཉིས། ད་གང་བྱེད་པི་ཀའི་ཉམས་སུ་དངོས་གནས་བླངས་ཡོང་དུས་སྒང་ལ། རྒྱུ་འབྲས་བདུན་དང། བདག་གཞན་མཉམ་བརྗེ་གཉིས་པི་ཀའི་གཅིག་ཏུ་སྦྲེལ་ནས་བསྡད་ན་མན་ངག་སྦྱོང་དགོས་ཀྱི་ཡོད་རེད། གཅིག་ཏུ་སྦྲེལ་བའི་དེ་ནི་མན་ངག་དེ་ཉམས་སུ་བླངས་ནས། དེ་བྱས་ཡོད་ལ་དེ་ནས་དང་པོ་དང་པོ་དེ་པི་ཀའི། བཏང་སྙོམས་སྒོམ། ཚད་མེད་བཏང་སྙོམས་སྒོམ། རང་གི་ངོས་ནས་ཕར་དགྲ་གཉེན་བར་མ་བྱས་ནས་པི་ཀའི། ཉེ་རིང་ཆགས་སྡང་གི། གཉིས་དང་བྲལ་བའི་པི་ཀའི་བཏང་སྙོམས་ལ་གནས་པ་བྱས་སོ་སོ། བཏང་སྙོམས་ཀྱི་བའི་སྙོམས་དེ་བསྒོམ། སྙོམས་པ་དེ། རེ་བ་ད། དེ་ཡག་པོ་བྱུང་སོང་ན་དེ་ནས་མར་ཤེས་བྱས་ནས་སྐྱེ་བ་སྔ་མ་དང་སྐྱེ་བ་ཕྱི་མ་བསྒྲུབས་ནས། རིགས་པའི་བསམ་བློ་བཏང་ནས། ཨ་ནི་སེམས་ཅན་ཐམས་ཅད་ཀྱིས་དེ་ནི་རང་གི་མ་བྱས་མྱོང་པ། མ་བྱས་མྱོང་པ་ཙམ་དུ་མ་ཟད་པའི་སེམས་ཅན་ཐམས་ཅད་ཀྱིས་དེ་ནི་རང་གི་མ་ཐེངས་གྲངས་ལས་འདས་པར་བྱས་པ་དང། སེམས་ཅན་ཐམས་ཅད་རང་གི་མ་ཡིན་པ། རང་གི་མ་ཡིན་པ། དེ་ནི། གང་བྱེད་བི་ཀའི་སོ་སོ་ལ་བི་ཀའི་དྲིན་བྱེད་མཁན་གྱི་དྲིན་གྱིས་སྐྱོང་མཁན་གྱི་བི་ཀའི་ཨ་མ་འདྲ་བོ། དྲིན་གྱིས་སྐྱོང་མཁན་གྱི་ད་ཡོད་ན་མེད་ན་མཐའ་ཐུག་འདྲ་བོ་དེ་སེམས་ཅན་ཐམས་ཅད་ཡིན་པ། ཨ་མ་ཟས་སྦྱོར་བ་དང། ག་རེ་ཡིན་ན་བི་ཀའི་འགྲོ་བ་དང་འདི། ལས་ཀ་བྱེད་མཁན་གྱི་ཨ་མ་འདྲ་བོ་འདི་རེད་ཟས་སྦྱོར་བ་དང་ལས་ཀ་བྱེད་མཁན་གྱི་ཨ་མ་འདྲ་བོ་གཙོ་བོ་འདྲ་བོ་འདི་རེད་ཟེར་བྱས་ཙང་སེམས་ཅན་ཐམས་ཅད་དེ་ནི་རང་གི་བི་ཀའི་ཨ་མ།

དྲིན་གཟོ་ཡ་དེ་ད་རེས་མ་གཟོ་ན་ད་ག་དུས་གཟོ། སོ་སོ་བི་ག་འགྲོ་སྟངས་ནི་ཤེས་ཀྱི་ཡོག་རེད་ཨོ་ད་ཅི། དགེ་སྡིག་གི་སྤང་བླང་ནི་ཏོག་ཙི་ཤེས་ཀྱི་ཡོག་རེད་ཨོ་ད་དལ་འབྱོར་གྱི་མི་ལུས་ཐོབ་པ་རེད་སངས་རྒྱས་ཀྱི་བསྟན་པ་དང་མཇལ་ཡ་ཡོག་རེད་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་ཡ་ཡོག་རེད་ཨོ་ད་དེ་འཕྲད་ཀྱི་སྐབས་དེ་ལ་ད་མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་དག་དེ་ད་ད་རེས་མ་བྱས་ན་ག་དུས་བྱེད་དྲིན་གསབ། དྲིན་གསབ་པ་ལ་དེ་ནི་དྲིན་གསབ་མཐར་ཐུག་པ་དེ་དེ་ནི་བྱང་ཆུབ་བི་ག་ཐོབ་ཡ་ཅིག་བྱེད་དགོས་ཀྱི་འདུག་སེམས་ཅན་ཐམས་ཅད་ལ་བི་ག་ད།

སེམས་ཅན་ལ་བེ་ཕན་བདེ་སྒྲུབ་ཡ་རིང་ཐུང་མེད་པར་སྒོ་ཐམས་ཅད་ནས་བེ་ཀའི་མཉམ་པ་དེ་མཉམ་པ་དེ་རེད། དེ་ལ་དེ་ནི་དེ་གི་བསམ་བློ་དེ་ཡོང་བ་ལ། མཐའ་སྐོར་རི་སྐོར་བྱས་ནས་བེ་དཔྱད་སྒོམ་བྱས་ནས་བེ་ཀའི་བསམ་བློ་བཏང་ནས་ད་དེ་ལ་དེ་ནི་ཀུན་རྫོབ་ལ་ལྟོས་པའི་རྒྱུ་མཚན་དྲུག། དོན་དམ་ལ་ལྟོས་པའི་རྒྱུ་མཚན་གསུམ་བྱས་ནས་ད། ག་ལེར་བསམ་བློ་བཏང་ནས་ད་གང་ཅི་བི་ཀའི་སེམས་ཅན་ཐམས་ཅད་ལ་བི་ཀའི་ཕན་བདེ་བསྒྲུབ་ཡ་དེ་རིང་ཐུང་མེད་པར་བི་ཀའི་མཉམ་མཉམ་དེ་ཏན་ཏན་བྱེད་དགོས་ཀྱི་འདུག་བསམ་ཡ་བྱེད་མ་དེ་མ་བྱས་ན་འགྲིག་གི་མི་འདུག་བསམ་ཡ་གལ་ད་བློ་མ་སྐྱེས་བར་དུ་དེ་སྒོམ་དགོས་རེད་བདག་གཞན་མཉམ་པ་བདག་གཞན་མཉམ་པ་དེ་རེད་ས་སོང་ན་ཨ་ནི་རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་བློ་བ་ད་ཨོ་ད་དེ་ནི་གཅིག་འཁོར་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་བི་ཀའི་སོ་སོའི་ད། སྡུག་བསྔལ་སྤྱི་དང་བྱེ་བྲག་གི་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་བི་ཀའི་མྱོང་བཅུག་མཁན། མྱོང་རུ་བཅུག་མཁན། ཚེ་འདི་ལ་ཡིན་ན་ཡང་བི་ཀའི་ཐ་ན་བི་ཀའི་གཅིག་གི། མགོ་ལ་བི་ཀའི་གཅིག་གི། གདོང་དག་རག་ཡ་མ་མཐའ་རྐུ་ཡ་ཚུན་ཆད་རང་གཅེས་འཛིན་གྱིས་བྱས་སོ་སོའི་རྒྱུད་ཀྱི་བི་ཀའི་རང་གཅེས་འཛིན་གྱིས་བྱས་པ་རེད། མཐའ་རྣམས་བི་ཀའི་མགོ་ན་ཡ་འདྲ་པོ་དང་གྲོད་ཁོག་གྲོད་པ་ན་ཡ་འདྲ་པོ་དང་དེ་ཚོ་རང་གཅེས་འཛིན་གྱིས་བྱས། གཡང་ལ་གཅིག་གི་ཟག་འགྲོ་ཡ་འདྲ་པོ་དེ་ཚོ་རང་གཅེས་འཛིན་གྱིས་བྱས་པ་རེད། མི་དང་གཅིག་འཁྲུག་པ་ཤོར་ཡ་འདྲ་བ་དེ་སོ་སོའི་རྒྱུད་ཀྱི་རང་གཅེས་འཛིན་གི་བྱས་པ་རེད་བསམ་ནས་ད་གང་ཅི་གང་ག་པའི་རང་གཅེས་འཛིན་ལ་ཕབ་ནས་མ་བྱུང་བ་གང་ག་རང་གཅེས་འཛིན་གྱི་སྐྱོན་དེ་བསམ་བློ་བཏང་དགོས་ད་དེ་བསམ་བློ་བཏང་ནས་དེ་ནས་གཞན་གཅེས་འཛིན་གྱི་ཡོན་ཏན་དེ་བསམ་བློ་བཏང་ནས་གཞན་གཅེས་པར་བསྐྱངས་པ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་བའི་གཞན་གཅེས་པར་བསྐྱངས་ནས་ད་ད་ལྟ་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་འོ་ད་གང་ག་ལོག་གི་པིཀའི་སྟོན་པ་སྐྱབས་འཇུག་ཞུ་དགོས་ས་དེ་འདྲའི་གི་ཡོན་ཏན་བསམ་གྱིས་མི་ཁྱབ་པ་ཐོབ་ཡ་དེ་ཡང་གཞན་གཅེས་འཛིན་གྱིས་བྱུང་བསྡད་ཤག།

ད་བདག་གཞན་བརྗེ་ཟེར་སོ་སོ་གཞན་བཟོ། གཞན་སོ་སོ་བཟོ་ཡ་གལ་མ་རེད་དེ། དེ་སྔ་རང་གཅེས་པར་བཟུང་བ་ལ་གཞན་ཡལ་བར་དོར་ད་དེ་བརྗེ་པོ་བརྒྱབ་ནས་རང་ཡལ་བར་དོར། ད་གཞན་གཅེས་པར་བཟུང་ཡ་ཐག་ཡག་པོ་བཅད་ནས་བརྗེ་པོ་རྒྱག་ཡ་བདག་གཞན་བརྗེ་བ་ཟེར་འོ་ད་བསམ་པ་དེ་དང་འབྲེལ་བས་ཨ་ནི་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས།

ཚུར་ལེན་དགོས་དང། སེམས་ཅན་གྱི་བི་ཀའི་སྡུག་བསྔལ་ཚུར་ལེན། དང་པོ་ཕར་མ་བཏང་གོང་ནས་སྡུག་བསྔལ་སེམས་ཅན་ལ་ཡོད་པའི་སྡུག་བསྔལ་ད་ལྷོད་ལྷོད་བྱས་ན་དམྱལ་བ་ཚ་དམྱལ་གྱི་བི་ཀའི་ཚ་བའི་སྡུག་བསྔལ་གྲང་དམྱལ་བའི་གྲང་བའི་སྡུག་བསྔལ་ཡི་དྭགས་ཡི་དྭགས་ཚོགས་ཀྱི་བཀྲེས་ཤིང་སྐོམ་པའི་སྡུག་བསྔལ་དུད་འགྲོ་གི་དེ་ནི་གླེན་ཞིང་གཏི་མུག་པ་དང་མི་ཡི་བཀོལ་སྤྱོད་ཀྱི་སྡུག་བསྔལ་འོ་སྡུག་བསྔལ། མི་གཞན་དག་ཚོ་ལ་ཡིན་ན་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་དང་སྡུག་བསྔལ་མང་པོ་ཡོད་པ་འོ་དེ་ཚོ་གང་ག་ཚུར་བླངས་ནས་བྱང་སེམས་ས་བཅུ་པ་བ་བར་གྱི་ད་སོ་སོ་སོ་སོ་གྱི་དེ་ནས་སྡུག་བསྔལ་ག་རེ་ཡོད་ན་དེ་ཚོ་ཚུར་བླངས། ད་རང་གི་བླ་མ་དང་སངས་རྒྱས་ཉིད་ལ་སྡུག་བསྔལ་ལེན་རྒྱུ་མེད། ད་ཡ་གི་བཤེས་གཉེན་བསྟེན་ཚུལ་ནས་མར་སླེབས་ཡོང་ཡིན་དུས་བླ་མ་སངས་རྒྱས་ཉིད་ངོ་བོ་གཅིག་དབྱེར་མེད་ཡིན་པས་ཡིན་དུས་དེ་གཅིག་མཚོན་དོན་རེ་གཅིག་རེད། སྡུག་བསྔལ་ལེན་ཡ་གལ་ཡོད་མ་རེད། སྡུག་བསྔལ་རེ་གཅིག་མཐོང་ཡ་དེ་སོ་སོའི་མ་དག་པའི་སྣང་དེ་རེད་མ་གཏོགས།

ཡོད་མ་རེད་དེ་དེ་མན་ངག་ལུགས་བྱས་ནས་ཚར་གསུམ་སྟོན་པའི་སྒང་ལ། དང་པོ་པི་ཀའི་ཚུར་ལེན་ནས་སྡུག་བསྔལ་དེ་ཚོ་ཚུར་ལེན། དེ་པོ་ད་ཚུར་བླངས། དེ་ནས། རེད་ད། དེ་ནས་སྡུག་བསྔལ་གྱི་རྒྱུ་གཉིས་པ་དེ་ལ་དེ་ནས་སྡུག་བསྔལ་གྱི་རྒྱུ། ལས་ཡོག་ར་བ་དང། འོ་ད་ལས། དེ་ནས་སྡིག་པ་སྒྲིབ་པ། སྟབས་བདེ་ལས། འོ་ད་དེ་ཚོའི་ལས། དེ་ཚོ་ཚུར་བླངས། དེ་ནས་ལས་དེ་གསོག་མཁན་གྱི་ཉོན་མོངས་ཡོ་ར་འོ་ད་ཉོན་མོངས་དང་འོ་ད་སྒྲིབ་པ་དེ་ཚོ་ཚུར་བླངས། ཐེངས་གསུམ་ཚུར་བླངས། ཕར་བཏང་དུས་སྒང་ལ་དེ་ནས། ཨ་ནི་ལུས། ཡིད་བཞིན་གྱི་ལུས་ལ་ཕར་བསྒྱུར་ནས། དེ་ནས་ལུས་ཕར་བཏང། འགྲོ་བ་རིགས་དྲུག་གི་སེམས་ཅན་ཚང་མ་ལ། དམ་ཆོས། ཆོས་སྒྲུབ་ཡ་གི་རྟེན་ཕུན་སུམ་ཚོགས་པ་ཐོབ་སོང་བསམ་པ་བྱས། ལུས་ཕར་བཏང། ད་དེ་ནས་ལུས་ཚེ་དེ་གཉིས་པ་དེ་ལ་དེ་ནས་ལུས་གཅིག་པོ་ཡོད་པས་ཕན་གྱི་མ་རེད་མ་རེད་བྱས་དེ་བས་ཨཱ་ནི་དེ་ལ་དུག་ལོག་དང་དེ་ནས་ཟ་རྒྱུ་འཐུང་རྒྱུ་དང་ལོངས་སྤྱོད་དགོས་རེད་བ་དང་ཆོས་སྒྲུབ་ཡ་གི་མཐུན་རྐྱེན། ད་དེ་ནས་ཐེངས་གསུམ་པ་དེ་ལ་དགེ་རྩ་ཕར་བཏང། ཚར་གསུམ་གཏོང་དགོས་ཡ་དེ། ཨོ་དེ་རེད། ད་སོ་སོས་པའི་སྡིག་སྒྲིབ་ཚུར་བླངས་ཡོང་དུས་སྡུག་བསྔལ་དེ་ཚོ་ཚུར་བླངས་ནས། ད་རྣམ་པ་དེ་ལ་པི་ཀ་ཅིག་གིས། རང་གཅེས་འཛིན་དེ་ད་དོན་དག་རང་གི་སྙིང་གི་དཀྱིལ་དུ་ཚུར་ལེན་ཐོབ་པ་ཅིག་གོ་ལ་གང་ག་སྡུག་བསྔལ་རྒྱུ་དང་བཅས་པ་གང་ག་རང་གཅེས་འཛིན་སྙིང་གི་དཀྱིལ་ལ་ཚུར་བླངས་ནས། ཨོ་དོ་བྱས། ད་ཨ་ལེ་དེ་དེ་དེ་བྱས། ད་དེ་ནས། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་སུ་བླངས་སོང་ཨང། ད་དེ་ནས་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་སུ་ད་འཁོར་གྱི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་དམིགས་ནས། རྣམ་པ་དེ་བདེ་བ་དང་ལྡན་ན་སྙམ་པའི་འོ་ད། བྱམས་པ་དེ་དེ་གི་དམིགས་རྣམ་དེ་པའི་རྩལ་དུ་བཏོན་ནས། དེ་ནས་ཕར་བཏང་བ་རེད། ལུས་ལོངས་སྤྱོད་དགེ་རྩ་ཕར་བཏང།

ཚད་མཐོ་ཡང་ཡོང་གི་ཡོད་རེད། ཡོང་གི་ཡོད་རེད། འོ་དོ་ཟེར་ནས། གཏོང་ལེན་གཉིས་པོ་སྤེལ་མར་སྦྱང། འོ་དེ་རེད། ལེན་པའི། ལེན་པའི་གོ་རིམ་རང་ནས་བརྩམ། ད་ལམ་སང་ད་སྐབས་དེ་གི་བློ་མ་སྦྱོང་གོང་ལ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཚུར་བླངས་ན་ཞེད་སྣང་ཡོང་གི་ཡོད་པའི་བཟོ་འདྲ་ཅིག་ཆགས་ཡོང་དུས་ཨ་ལེ་ལེན་ཡ་དེ་ལ་སོ་སོ་གི་སྡུག་བསྔལ་སང་ཉིན་ཡོང་རྒྱུ་གི་དཀའ་ངལ་དེ་དེ་རིང་ཚུར་བླངས་ཡ། ལོ་རྗེས་མ་ཡོང་རྒྱུ་གི་དཀའ་ངལ་དེ་དེ་རིང་ཚུར་བླངས་ཡ། འོ་སོ་སོ་པི་ཀའི་ལོ་ཆུང་ཆུང་སྒང་ལ། རྒས་པའི་སྐབས་ཀྱི་སྡུག་བསྔལ་གྱི་འདྲ་པོ་དང། འོ་རྒས་པའི་སྐབས་ཀྱི་སྡུག་བསྔལ་དེ་ཚོ་ད་ལྟ་ཚུར་བླངས་ཡ་འདྲ་པོ་དང། འཆི་ཁ་ལ་ཁ་གི་སྡུག་བསྔལ་མྱོང་ཡ་དེ་ཚོ་ད་ལྟ་ཚུར་བླངས་ཡ་མོས་པ་བྱས་ཡ་འདྲ་པོ། འོ་ད་ལྟ་དེ་ནས་ཕ་ཕ་མ་ཕ་མའི་སྡུག་བསྔལ་དེ་སོ་སོ་ལ་ཚུར་བླངས་ཡ་འདྲ་པོ། འོ་ད་དེ་ནས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཚུར་གོམས་ཀྱིན་གོམས་ཀྱིན་གོམས་ཀྱིན་བློ་དེ་ཡར་རྒྱ་ཆེ་རུ་ཆེ་རུ་བཏང་ནས་སེམས་ཤུགས་ཆེ་རུ་ཆེ་རུ་བཏང་ནས་ད་འདུག་སེ་བྱས་ནས་གང་བྱས་མཐར་གཏུགས་ན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་སོ་སོས་ལེན་དགོས་རེད། འོ་འདི་རེད།

རྒྱུ་འབྲས་དང་བཅས་པ་ཐམས་ཅད་སེམས་ཅན་ལ་ཕི་གས་ཐོབ་བསྡད་ཡོད་རེད་པས་ཟེར་ན་ད་དེ་ད་རེས་སྨོན་པ་ཙམ་སོ་སོ་གི་མོས་པ་ཙམ་རེད་མ་གཏོགས་དངོས་གནས་བྱུང་ཡོད་མ་རེད། ད་དངོས་གནས་ཀྱི་ཕི་གས་སེམས་ཅན་ཐམས་ཅད་ཕི་གས་ཀྱི་སྡུག་བསྔལ་དེ་ཚུར་བླངས་ནས་སེམས་ཅན་ཐམས་ཅད་ཕི་གས་བདེ་བ་དང་ལྡན་པ་དང་སྡུག་བསྔལ་དང་བྲལ་བ་བྱས་ད་ང་རང་རང་གིས་ད་བྱེད་ཀྱི་ཡིན། ད་གི་གཏོང་ལེན་བྱེད་ཡ་དེ་གི་ཕན་ཡོན་འདྲ་པོ་དེ་དཔེར་ན།

ས་བདུན་པ་སེམས་བསྐྱེད་འདི་རེད། སེམས་བསྐྱེད། ད་དེ་ནས་དེའི་རྗེས་དེ་ལ་དེ་ནས། འབྲས་བུའི་ལམ་བྱེད་བྱས་ནས། ད་སེམས་བསྐྱེད་ཚར་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་ཟེར་ནས་ད་སོ་སོ་བི་ཀའི་ཨ་ལས་ཐོབ་ཡོད་པ་ལྟ་བུ་ཆ་བཞག་ནས་སྐུ་དང་སངས་རྒྱས་བར་བཅས། ཐུབ་དབང་གི་སྐུ་ལ་བཅས། བདག་བསྐྱེད་སྒོམ་ཡག་ཡོད་རེད་བ་དེ་འདྲས་ཀྱི་བཟོ་འདྲ་བ་སོ་སོ་ཐུབ་དབང་གི་སྐུ་རུ་གྱུར། མ་འོངས་པ་ལ་སོ་སོ་ཐུབ་དབང་གི་སྐུ་རུ་གྱུར་ཡ་དུས་སྐབས་ཅིག་ཡོད་རེད་བ་ད། འོ་དེས་ཡང་ད་ལྟ་གྲུབ་བསྡད་པའི་བཟོ་འདྲ་བ་བྱས། ཁྱོན་ནས་མེད་པ་ད་མ་རེད་བ། མ་འོངས་པའི་དེ་ནི། ཐུབ་དབང་གི་སྐུ་གཅིག་ཡོད་རེད་བ་དང་འོ་དེས་ད་ལྟ་ཡང་སླེབ་པ་འདྲ་བ་ཅིག་བྱས་ནས་སོ་སོ་དེས་བསྒོམ། འོ་དེ་ལས་ཕ། དེ་ནི་འོད་ཟེར་ཕར་འཕྲོས་ནས་སེམས་ཅན་ཐམས་ཅད་ལ་ཕོག་ནས་སེམས་ཅན་ཐམས་ཅད་ཐུབ་པའི་གོ་འཕང་ཐོབ་ཐོབ་སོང་བསམ་པ་བྱས་ནས་ཨ་ནེ་ཏོ་སི། འབྲས་བུའི་ལམ་བྱས་ཏེ་བསྒོམ་ཏོ་སི་ད་བློས་ཤིག་ཤིག་ཡི་འདྲ་བོ་བཟླས།

ད་རྐྱེན་ངན་པ་བྱུང་ནད་ན་ཚ་བྱུང་བ་ཡིན་ན་འོ་ད་ནད་ན་ཚ་བྱུང་རོགས་བྱས་ན་ཨ་ནི་དགོས་ཡ་དེ་རེད། དེ་སྔ་བི་གའི་སོ་སོ་གི་བི་གའི་སྡིག་པ་བི་མི་དགེ་བ་བསགས་བཞག་ཡག་གི་འབྲས་བུ་དེ་ད་རེས་ཟད་འགྲོ་གི་ཡོག་རེད། ཨ་ནི་དེ་ཡག་པོ་ཞེ་དྲག་རེད་ད་རེས་མ་ཟད་ན་ནི་ངན་སོང་ལ་མྱང་དགོས་བྱེད་གི་རེད་རེད་བ་ད་ཁྲིམས་ཁང་བྱས་དེ་ལ་བི་གའི་བཙོན་ཁང་བྱས་འདྲ་པོ་ཅིག་གི་འདུག་བ་དེར་འགྲོ་དགོས་བྱེད་གི་རེད་དེ་མ་འགྲོ་གོང་ནས་ད་ལྟ་ནས་བི་གའི་ཉེས་པ་དག་འགྲོ་རུ་བྱེད་ན།

ཚེ། ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ། བཞི་པ་དེ། བློ་སྦྱོང་དོན་བདུན་ནང་ནས་བཞི་པ་དེ་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ། ད་སོ་སོ་མི་ཚེ་གཅིག་གི་ཉམས་ལེན་ཐེག་པ་ཆེན་པོ། མི་ཚེ་གཅིག་གི་ཉམས་ལེན་ག་རེ་བྱེད་ཀྱི་རེད་ཨ་ནི་སྟོབས་ལྔ། དེ་ནང་དང་པོ་གལ་ཆེ་བ་དེ་འཕེན་པའི་སྟོབས། འཕེན་པའི་སྟོབས་ཟེར་བ་དེ། སོ་སོ་གི་འཕེན་པ་བཏང་ནས། ཞོགས་ཀས་ཡར་ལངས་ནས་ཨ་ནི་ད།

རྣམ་པར་སུན་འབྱིན་པའི་སྟོབས་ཟེར་ཡ་དེ། དེ་ཀའི། རང་གཅེས་འཛིན་ལ་འབུར་འཇོམས་བྱས་ནས་གཞུས་ནས་ཡང་མགོ། མགོ་འདྲ་པོ་འབུར་མ་བཅུག་པ་བྱེད་དགོས་ཟེར་རང་གཅེས་འཛིན་མགོ་འབུར་ཡོང་བ་ན་མགོ་ལ་གཞུས་ནས། ཁྱི་རྐུན་མ་ལ་བི་ཀའི་དབྱུག་པ་དང། གཞུས་པ་ནང་ལྟར་བྱས་ནས་ལམ་སང་མགོ་འབུར་འཇོམས་བྱས་འོ། རང་གཅན་འཛིན། རྣམ་པར་སུན་འབྱིན་པའི་སྟོབས། ད་དེ་ནས་གོམས་པའི་སྟོབས། ཨ་ནི་བྱང་ཆུབ་ཀྱི་སེམས་གཉིས་ལ་བི་ཀའི་བློ་སྦྱངས་ནས་དཔེ་གོམས་གོམས་གོམས་གོམས་ནས་འོ་ད་ག་དུས་ཡིན་ནའི་བི་ཀའི་བྱང་ཆུབ་ཀྱི་སེམས་བི་ཀའི་འཕེལ་ཡ་འོ་ད་དེ་རེད་མི་ཉམས་ཡ་འོ་དེ་ལ་བི་ཀའི་གོམས་གོམས་པ་བྱས་ཡ་དེ་ནམ་དེ་རེད་དེ་ནས་སྨོན་ལམ་གྱི་སྟོབས་ཟེར་འོ་ད་བྱང་ཆུབ་ཀྱི་སེམས་བི་ཀའི་མི་ཉམས་ཡ་དང་འོ་ད་དེ་ནས་རང་གཅེས་འཛིན་བི་ཀའི་འདུལ་ཐུབ་ཡ་འོ་ད་དེ་འདྲས་ཀྱི་དེ་ནས་སྨོན་ལམ་རྒྱག་ཡ་འོ་དེ་རེད་འོ་དེ། མི་ཚེ་གཅིག་གི་དེ་ཉམས་ལེན་དེ། ད་དེ་ན་ནི་ད་དེ་གང་དེ་འཆི་ཁ་ལ་ཁའི་འཆི་ཁ་མའི་སྟོབས་ལྔ་དེ་རེད། ད་དེ་ལ་དེ་ནས་འཕེན་པ་དེ་ག་རེ་བཏང་དགོས་རེད་ཟེར་ན་ད་སོ་སོའི་འཆི་ཁ་ལ་ཁ་དང་བར་དོའི་གནས་སྐབས་ན་ཡང་བྱང་ཆུབ་ཀྱི་སེམས་དང་མི་འབྲལ་བ་ཅིག་བྱེད་ཀྱི་ཡིན་བསམ་འཕེན་པ་ཅིག་བཏང། ད་དེའི་ཆེད་དུ་དཔེ་ཀའི་བྱང་ཆུབ་ཀྱི་སེམས་མི་འབྲལ་ཡག་གི་ཆེད་དུ་དཔེ་ཀའི་ཨ་ནི། དཀར་པོ་ས་བོན་གྱི་སྟོབས་ཚོགས་བསགས་སྒྲིབ་པ་སྦྱངས། ཨ་ནི་བདག་འཇུག་ལེན་ཡ་འདྲ་བ་སོ་སོ་གི་དཔེ་ཀའི་སྡིག་སྒྲིབ་དོན་གྱི་བཤགས་པ་བྱས། ཨོ་ད་དེ་ནི་དབང་བཅུ། འོ་ད་དེ་འདྲའི་གི་ཐོག་ནས་དེ་ནས་རྩ་ལྟུང་དེ་འདྲའི་དཔེ་ཀའི་ཉམས་གསོ་བྱས། འོ་ད་དེ་འདྲའི་བྱས་དེ་བྱས། འཆི་ཁ་ལ་ཁ་ལ། དེ་ནས་དཔེ་ཀའི། ཨ་ནི་དཔེ་ཀའི། འདི་ནས་འདི་འདྲ་བ་ད། གོམས་པའི་སྟོབས་དེ་དེ་ནས་བྱང་ཆུབ་ཀྱི་སེམས་ལ་ད་དུས་རྒྱུན་ནས་གོམས་གོམས་གོམས་གོམས་ཡིན་དུས་འཆི་ཁ་ལ་ཁ་ལ་ད་བྱང་ཆུབ་ཀྱི་སེམས་མངོན་དུ་བྱས་ནས་དེ་ནས་དཔེ་ཀའི། ཚེ་འཕོ་ཡ་འདྲ་བ་དེ་བྱས། ད་དེ་ནས་དཔེ་ཀའི་སྨོན་ལམ་གྱི་སྟོབས་དེ་བྱང་ཆུབ་ཀྱི་སེམས་མི་ཉམས་ཡ་དང།

ཀྱི་ཆེད་དུ་འོ་དེ་རེད། ད་དེ་འདྲའི་གི་དེ་ནི་འཆི་ཁ་མའི་སྟོབས་ལྔ། འོ་དེ། ཐེག་ཆེན་གྱི་འཕོ་བ་དེ་ཡིན་ཐེག་ཆེན་འཕོ་བ། འོ་དེ་ནི་འཕོ་བ་ཉིད་ཡིན། དེ་ནི་སྤྱོད་ལམ་གཅེས་སྤྱོད་ལམ་དེ། ཨ་ནི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་སེང་གེའི་ཉལ་སྟབས་བྱས་ནས་གཟིམས་པ་ན་ད།

རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་པ། གཞན་གཅེས་འཛིན་གྱི་ཡོན་ཏན་སྒོ་དུ་མ་ནས་བསམ་པ། བདག་གཞན་བརྗེ་བའི་བསམ་པ་དངོས་དང་འབྲེལ་བའི་ཐོག་ནས་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ། བྱམས་པའི་དམིགས་པ་རྩལ་དུ་བཏོན་ནས་དེ་ནས་གཏོང་བ། ཨ་ནི་ལྷག་བསམ། ཨ་ནི་ད། སེམས་བསྐྱེད། འོ་དམིགས་སྐོར་བཅུ་གཅིག། དེའི་ཐོག་ནས་འདི་བྱང་ཆུབ་ཀྱི་སེམས་ལ་བློ་སྦྱང། ཨ་ནི་མི་ཚེ་གཅིག་གི་ཉམས་ལེན། སྟོབས་ལྔ་དང་འཆི་ཁ་མའི་སྟོབས་ལྔ་དེ་ཚོའི་བསམ་བློ་བཏང་ནས་དེ་ཀའི་འོ་ད། དེ་ཚོ་གལ་ཆེན་པོ་རེད། སང་ཉིན་བོད་ཚེས་བརྒྱད་ཉིན་ཨ་ལགས་ཚང་སྐལ་བཟང་འཇམ་དཔལ་ལགས་ཁྱིམ་ཚང་ནས་འདུས་ཚོགས་སུ་མང་ཇ་དང་བཞེས་འབྲས་སྐུ་འགྱེད་ཀྱི་འབུལ་ལམ་ཞུ་ཆོག་པ། སང་ཉིན་ཚེས་བརྒྱད་ཉིན་ཧོང་ཀོང་གནས་བཞུགས་དགེ་སློང་བློ་བཟང་ཚེ་རིང་ལགས་ཕ་མ་སྤུན་མཆེད་རྣམས་ནས་རྣམས་ཀྱི་ཆེད་འདུས་ཚོགས་སུ།

དེ་འདྲའི་ཉམ་ཐག་གྱུར་པའི་མ་རྣམས་ཀྱི་ངང་ཚུལ་བསམས་ནས་སེམས་མཆོག་བསྐྱེད་པར་མཛོད་ཞེས་གསུངས་པ་ན་བདག་གིས་ད་ད་བི་ཀའི། ཨ་ནི་བྱང་ཆུབ་ཀྱི་སེམས་བི་ཀའི་བསྐྱེད་པའི་སྒང་ལ། ཨ་ནི་རྩ་བ་འདྲ་བོ་ལས་དེ་ནི་སྙིང་རྗེ། རེད་པ་དང། དང་འདི་ནི་བི་ཀའི། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་བི་ཀའི་ལེན་པ། ད་སྙིང་རྗེའི་དམིགས་པ་བི་ཀའི་རྩལ་དུ་བཏོན་ཡ་ལ་སྙིང་རྗེ་ཟེར་ཡ་དེ། སྙིང་རྗེ་ཟེར་ཡ་དེ་དེ་ནི་དམིགས་ཡུལ་དམིགས་པ་སེམས་ཅན་ཐམས་ཅད་ལ་དམིགས་ནས་རྣམ་པ་སྡུག་བསྔལ་དང་བྲལ་འདོད་ཀྱི་རྣམ་པ་ཅན། སྡུག་བསྔལ་བྲལ་འདོད་ཀྱི་རྣམ་པ་ཅན་བསྐྱེད་པ་ལ་ནི་སེམས་ཅན་ཚོ་གི་བད་གའི་སྡུག་བསྔལ་མྱོང་སྟངས་དེ་བསམ་བློ་བཏང་དགོས་རེད་པ་དང། འོ་དེ་ཡིན་དུས་བད་གའི་དེ་ནི་སྡུག་བསྔལ་ག་འདྲ་སེ་མྱོང་གི་ཡོད་རེད་ཟེར་ན་འགྲོ་བ་རིགས་དྲུག་གི་སེམས་ཅན་ཚོས་དེ་ནི་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར། ཆུ་བོ་དང་དཔེ་འདྲ་པོ་སོང་བ་རེད་པས་ཆུ་བོ་བི་གའི་བཞི་བི་གའི་ཤུགས་ཆེན་པོ་བབས་པ་ན་ད། བི་གའི་འདི་ནི་འདི་རེད་པ་ད། ཨ་ནི་སྲེད་པའི་ཆུ་བོ་མ་རིག་པའི་ཆུ་བོ་ལྟ་བའི་ཆུ་བོ་འདོད་པའི་ཆུ་བོ་ཟེར་ཆུ་བོ་བཞི་གི་བི་གའི་བི་གའི་ཁྱེར་ནས་སེམས་ཅན་ཚང་མ་ལོ་རེད་པ་ད། འདི་ནི་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར། དེ་གཅིག་རེད། འདི་ནི། བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས་ད་ཆུ་ནང་ལ་མ། རེད་བ་ད། སྲེད་པའི་ཆུ་བོ་ལ་སོགས་པའི་ཆུ་བོ་གཅིག་གིས་མར་ཤུགས་དྲག་པོ་མར་ཁྱེར། ཨ་ནི་ཁྱེར་མཁན་གྱི་བི་གའི་འགྲོ་བ་སོ་སོ་ཡི་འགྲོ་བ་ཡང། བི་གའི་བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས་ཟེར་བའི་བཟློག་དཀའ་ཡག་གི་བི་གའི་རེད་བ། བི་གའི་བཅད་དཀའ་ཡག་གི་བི་གའི་དེ་ནི་ལས་ཀྱི་བི་གའི་རེད་བ་ད་ཨ་ནི་འཆིང་བ་ཁེ། དམ་པོས་བི་གའི་བཅིངས་བཞག་ཡག་གི། གཟུགས་པོ་དཔེ་བཅིངས་ནས་ཆུ་ལ་བསྐུར་བཞག་ཡོད་སོ་རེད་བ་ཆུ་ལ་ཁྱེར་སོང་ཡོད་རེད་བ་ད། བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས་ད་དུང་དེ་སྒང་དེ་བི་གའི་བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད། གཟུགས་པོ་དེ་རྐང་ལག་དེ་ཚོ་བི་གའི་ལྕགས་ཐག་གིས་བཅིངས་ཐག་པས་བཅིངས་ཨ་ནི་ལྕགས་ཀྱི་དྲ་བ་ནང་ལ་བཅུག་ཨ་ནི་ཆུ་ནང་ལ་ཁྱེར་སོང་ད་ཐར་ཡག་དཀའ་ལས་ཁག་པོ་ཞེ་དྲག་རེད་པ་ན་འོ་ད་དེ་ཚོའི་སོ་སོའི་སོ་སོ་གི་སྡུག་བསྔལ་གྱི་རྣམ་པ་འདྲ་པོ་སོ་སོའི་སོ་སོ་ཡོད་རེད། ཤུགས་དྲག་ཆུ་བོ་བཞིའི་རྒྱུན་གྱིས་ཁྱེར་བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས་བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཚུད་དེ་སྒང་དེ་མ་རིག་མུན་པའི་སྨག་ཆེན་དེ། རོ། གཏི་མུག་གི་པད་མ་རིག་རོ། མུན་པའི་སྨག་ཅིག་ད་དེ།

འོ་ད་དེ་ནས། རེད་པ་ད། ཨ་ནི་སྡུག་བསྔལ་གསུམ་གྱིས་རྒྱུན་ཆད་མེད་པར་མནར། དེ་སྒང་དེ་ལ་དེ་ནས། སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས་བི་གའི་མནར་ནས། འོ་ད། གནས་སྐབས་འདི་འདྲར་གྱུར་པའི་མ་རྣམས་ཀྱི་ངང་ཚུལ་དེ་བསམས་ནས། ད་སྙིང་རྗེ་སྐྱེད། རེད་པ་ད་སྡུག་བསྔལ་དེ་དང། བྲལ་འདོད་ཀྱི་སྙིང་རྗེ། འོ་ད་དེ་ནས་སྐྱེས་ནས་བྱང་ཆུབ་སེམས་མཆོག་སྐྱེས། ངང་ཚུལ་བསམས་ནས་སེམས་མཆོག་བསྐྱེད་པར་མཛོད། སྙིང་རྗེ་བི་གའི་ཤུགས་དྲག་པོ་ག་ཚོད་ཅིག་ཡོད་པ་ཡིན་ན་བྱང་ཆུབ་ཀྱི་སེམས་དེ་ཡང་བི་གའི་མྱོང་བ་སྐྱེ་ཡག་དྲག་པོ་དང་ཤུགས་ཆེ་བ་ཡོང་ཡག་འོ་གསུང་གི་ཡོད་རེད་འོ་འདུག་སེ་ཡིན་དུས་དེ་འདྲས་ཀྱི་ཐོག་ནས་དེ་ནས་བྱང་ཆུབ་ཀྱི་སེམས་བི་གའི་སྐྱེས་ནས། འོ་ད་དེ་ཡང་དེ་ནས་ད་བྱང་ཆུབ་ཀྱི་སེམས་སྐྱེས་རེད་པ་ད་སོ་སོའི་རྒྱུད་ལ་སྐྱེ་བར་བྱེད་པ་ལ་དེ་ནས་བློ་སྦྱང་དགོས་གོ་རེད་བློ་སྦྱང་ཡག་དེ་ཡང་དེ་ནས་བློ་སྦྱང་བའི་རིམ་པ། ཨོ་ད་དེ་ནས་བྱང་ཆུབ་ལམ་གྱི་རིམ་པ་ནས་གསུངས་པ་ནང་བཞིན་བློ་སྦྱང་དགོས་ཀྱི་ཡོད་རེད་ཨོ་དེ་འདྲས་ཡིན་དུས་ད་དེ་འདྲས་ཀྱི་ད་ཀུན་སློང་ཕར་བཅོས་ནས་རོ་སེམས་ཅན་ཐམས་ཅད་ཀྱི་དོན་དུ་དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་དེ་ཡི་ཆེད་དུ་དེ་ནས་ད་རེས་བྱང་ཆུབ་ལམ་གྱི་རིམ་པ་གསན་སྙམ་པས། ཨོ་ད་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་བི་གའི་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། ཨོ་དེ་ནས་གང་གསན་པར་བྱ་བའི་དེ་ནས་ཆོས་ཡང་དེ་ནས་སྐལ་ལྡན་གྱི་སྐྱེ་བོ་སངས་རྒྱས་སུ་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། ཨོ་ད་དེ་ནས་མཉམ་མེད་ཇོ་བོ་ཆེན་པོ་དང་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པ་གང་ཟག་གཅིག། ཨང་རྟགས་དེ་ནི། སངས་རྒྱས་པའི་ལམ་གྱི་རིམ་པར་བསྒྲིལ་བ་བྱང་ཆུབ་ལམ་གྱི་རིམ་པའི་ད་ཁྲིད་མདོར་བསྡུས་ཕུལ་བའི་དབང་དུ་བྱས་ནས་དེ་ལ་ས་བཅད་པའི་དབང་དུ་བྱས་ན།

ད་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་དེ་ལ། དལ་བའི་རྟེན་ལ་སྙིང་པོ་ལེན་པའི་ཕྱིར་དུ་བསྐུལ་བ་དང་དལ་བའི་རྟེན་ལ་སྙིང་པོ་སྙིང་པོ་ལེན་ཚུལ་དངོས་བྱས། ད་བསྐུལ་ཡ་དེ། དལ་འབྱོར་ངོས་བཟུང་བ་དང་དོན་ཆེ་བ་དང་རྙེད་དཀའ་བར་བསམ་བློ་བཏང་ནས་བསྐུལ་རྒྱུ་བྱས་ག་དུས་ཡིན། བསྐུལ་མ་བཏང་ཡ་དེ། ད་སྙིང་པོ་ལེན་ཚུལ་དངོས་དེ་ལ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ལ་བློ་སྦྱང་བ། སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང་བ་གསུམ་ཡོད་པའི་ནང་ནས་དང་པོ་གཉིས་སོང་ཟིན་པ་བྱས། ད་གསུམ་པ་སྐྱེས་བུ་ཆེན་པོའི་ལམ་ལ་བློ་སྦྱང་བ་དེ་ལ་ཨ་ན་བྱང་ཆུབ་ཀྱི། ད་དང་པོ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་ཐེག་པ་ཆེན་པོའི་འཇུག་སྒོ་སེམས་བསྐྱེད་ཁོ་ནར་བསྟན་ཅིང། བསྟན་པ་ཕན་ཡོན་དང་བཅས་པ་བཤད་པ། བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན། དེ་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཚུལ།